དེ་ནི་མིག་ཤེས་ཀྱིས་གཟུགས་མཐོང་མཁན་ནི་མིག་ཤེས་ཀྱིས་མཐོང་བ་ཡིན་ཟེར། བྱེ་བྲག་སྨྲ་བ་ཟེར་ན་མིག་གིས་གཟུགས་མཐོང་བ་ཡིན་ད་དེ་ཅི་མ་ད། དེ་བུ་ཡིས་མ་མཐུན་ཡང་འདྲ་བ་དེ་འདྲ་ཅི་མ་རེད། དེ་བྱེ་བྲག་སྨྲ་བ་ཟེར་ན་མདོ་ལ་ཁུངས་གཏུགས་པ་ཡིན་མི་ཨ་ནི། མིག་གིས་གཟུགས་མཐོང་རྣ་བས་སྒྲ་ཐོས། མདོ་ལ་དེ་འདྲ་གསུངས་ཡོད་པ་ཡིན་ད་ནི་དེ། དེ་ཀྱིས་ན་ཡིན་ཟེར་ནས་ཨ་ནི་ཁས་ལེན་པ་ཡིན།

བྱེ་བྲག་སྨྲ་བའི་རང་ལུགས་དེ་རེད། དེ་ལ་བརྟེན་པའི་རྣམ་ཤེས་མིན། རྣམ་ཤེས་རྐྱང་པས་གཟུགས་མཐོང་བ་མ་ཡིན། རྣམ་ཤེས་རྐྱང་པས་གཟུགས་མཐོང་ན་སྐྱོན། སྐྱོན་འདུག་སྐྱོན་ག་རེ་ཟེར་ན། གང་ཕྱིར་བར་དུ་ཆོད་པ་ཡི། གཟུགས་ནི་མཐོང་བ་མིན་ཕྱིར། འོ་དེ། བྱེ་བྲག་སྨྲ་བའི་བཞེད་པ་རེད། འདི་རྒྱུ་མཚན་རེད། རྣམ་ཤེས་རྐྱང་པ་གིས་དེ་ནི། གཟུགས་མཐོང་བ་ཡིན་ན་རྣམ་ཤེས་དེ་དེ་ནི། ག་རེ་ཟེར་དགོས་རེད། དེ་ནི། ཁོ་ཐོགས་མེད་ཡིན་ཙང། ཨ་ནི། བར་དུ་ཆོད་པའི་གཟུགས་དེ་ཚོ་མཐོང་དགོས་རེད།